རྣམ་པ་ཚོ་སྐུ་ཁམས་བཟང། ང་དཀོན་མཆོག་དོན་གྲུབ་ཡིན། འདི་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱི་དཔེ་ཀློག་གི་ལེ་ཚན་ཡིན། ཐེངས་འདིའི་ལེ་ཚན་གྱི་ནང་དུ་ང་ཚོས་ཨ་རི་བ་བོད་རིག་པའི་ཉམས་ཞིབ་མཁན Melvyn C Goldstein གྱིས་བརྩམས་པའི་བོད་ནང་གི་རིག་གནས་གསར་བརྗེ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་ལོའི་སྙེ་མོའི་དོན་རྐྱེན་ཅེས་པའི་དཔེ་དེབ་འདི་ངོ་སྤྲོད་ཞུ་རྒྱུ་ཡིན། དཔེ་དེབ་འདིའི་སྐོར་ལ་ང་ཚོ་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་ནས་རྒྱལ་མཚན་ཚེ་རིང་ལགས་དང་མཉམ་དུ་བགྲོ་གླེང་བྱེད་རྒྱུ་ཡིན། རྒྱལ་མཚན་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། རྒྱལ་མཚན་ལགས། ད་དེ་རིང་ང་གཉིས་ཀྱིས་བགྲོ་གླེང་བྱ་ཡི་དེབ་འདི་ཁ་བྱང་ལ་ཡིན་ན་ད་བོད་ནང་གི་རིག་གནས་གསར་བརྗེ་དང་སྙེ་མོ་གི་དོན་རྐྱེན་ཟེར་འཁོད་ཡོད་གི་ད་དེ་ནི་དོན་རྐྱེན་དེ་ག་དུས་ཅིག་ལ་བྱུང་ཡོད་ན་ད་འདིའི་གི་བྱུང་རྐྱེན་དང་ནི་སྐབས་དེའི་གི་ད་སྤྱི་ཚོགས་ཀྱི་གནས་སྟངས་འདྲ་བོ་ག་འདྲས་ཅིག་ཡིན།
ད་ཐུགས་ས་རེད་ཨ་དཀོན་མཆོག་དོན་གྲུབ་ལགས། དེ་དོན་རྐྱེན་དེ་བྱུང་བྱུང་རྐྱེན་དེ་ད་ག་ནས་དུས་ཙམ་པ་བྱུང་བ་རེད་ཨ་ཆིག་སྟོང་དགུ་བརྒྱ།

འཕྲིན་ལས་ཆོས་སྒྲོན་ཟེར་བ་གི་ཨ་ནི་མི་སྣ་གཅིག་གི་བརྗོད་བྱ་རེད་བསྟན་ཏེ། ད་འདིའི་ནང་གི་ཨ་ནི་འཕྲིན་ལས་ཆོས་སྒྲོན་ཟེར་བ་དེ་མི་ག་འདྲས་ཅིག་ཡིན་ན།
ད་དུས་སུ་རེད། ཨ་ནི་འཕྲིན་ལས་ཆོས་སྒྲོན་ལགས་ཤོད་ད་ཡི་གེ་ཡ། སྙེ་མོ་ཡ་ཡི་གེ་དེ་འཇོག་རེ་གར་ཕུ་གསུམ་ཤང་ཟེར། ཨ་ནི་འཕྲིན་ལས་ཆོས་སྒྲོན་ལགས་ཁོ་རང་ཡི་གེ་སྙེ་མོ་གི་ཕུ་གསུམ་ཤང་ནང་ཡོད་པའི་མི་ཞིང་པ་འབྲིང་ངེ་ཅིག་གི་ཁྱིམ་ཚང་ཅིག་གི་མི་རེད། ཨ་ནི་ད་ཁོ་རང་གི་ནང་ལ་ཡ་ཅིག་ཕྲུ་གུ་བཅུ་གཅིག་ཟེར་བ།

ཨ་ནི་འཕྲིན་ལས་ཆོས་སྒྲོན་གི་ལས་ཀ་བྱ་ཆོག་གོ་མེད་ལན་ཆུ་ག་ཁྱིམ་གུ་དོ། ཨ་ནི་གུང་སྨན་རྒྱལ་མོ་ཟེར་ཙམ་ག་རེ་ཟེར་བ་ལབ་ན། ང་རང་ཚོ་བོད་ལོ་རྒྱུས་ནང་གླིང་གེ་སར་རྒྱལ་པོ་ཟེར་ཞིག་ལ། གླིང་གེ་སར་རྒྱལ་པོའི་གི་ད་སྲུང་མའི་སུ་ཅིང་ཟེར་ཨ་ནི་འདི་ཨ་ནི་གུང་སྨན་རྒྱལ་མོ་ཟེར་གི། སྐབས་གཅིག་ཁོ་ཙམ་ན་ནི་ང་མའོ་ཙེ་ཏུང་གི་ལག་པ་གཡས་པ་ཡིན་ཟེར་ཨ་ནི་ལག་གཡས་ལག་པ་གཡས་པ་ཡིན་ག་རེ་ཟེར་ན་མའོ་ཙེ་ཏུང་གི་ཞིང་པ་སྐྱོ་བོ་ཡ་རོགས་པ་བྱེད་བར་ཡིན་ཟེར་བྱས། ཨ་ནི་ཨ་ནི་ལ་ལྷ་ཡ་བཞུགས་གོ། ད་བོད་ཀྱི་ང་རང་ཚོའི་ལུགས་སྲོལ་ནང་ཡ་ཅིག་ལྷ་མི་ལ་ཡ་ལྷ་བཞུགས་ད་འདྲེ་བཞུགས་ཟེར་དུས་ཙམ་པ་སུས་ཐག་གཅོད་བྱེད་དགོས་ཟློག་ཟློག་ལབ་ན་བླ་མ་ཆེན་པོ་ཟེར་མཇལ་ཁ་ཅིང།

སྙེ་མོའི་ཡི་གེ་ཡ། ཁོང་ཚོ་ཆོས་བྱེད་ལ་ཡང་བོ་ག་སྙེགས་འདུག་ཆོས་དེ་ཡ་ཅེས་ངོ་རྒོལ་རྒྱག་བྱས་འདིའི་ཁྲིད་དེ་ཡ་ཨ་ནི་དམག་མི་གྱི་ཨ་ཏི་ཨ་ད་དྲག་ཆས་དམག་ཁང་དེ་ཅིག་རྒྱ་སྐད་ལ་ནི་ཝུ་ཀྲང་པུ་ཏི་སུ་ལ་དེ་ཅེས་ཨ་ནི་གྱེན་ལོག་ཤོག་ཁག་དེ་ནས་ཅིག་མཚོན་ཆ་འཕྲོག་ཡ་གི་ཐབས་ཤེས་བྱ་སྙེ་མོའི་ནང་ཡི་གེ་གྱེན་ལོག་ཤོག་ཁག་ལ་ཡ་ཅིག་མི་མང་བོ་ཞུ་བཅོག་དེ་ལས་ཁོང་ཚོ་ཡི་གེ་ལག་ཆ་མེད་བྱས་ད་སྐབས་དེ་དུས་ཙམ་པ་ཡ་ཨ་ནི་ངོ་རྒོལ་དེ་དག་གང་བྱས།

ཟེར་བྱས་ད་ཅིག་ང་རང་ཚོ་བོད་པའི་ནང་ཅིག་ཧུར་བརྩོན་བྱེད་མཁན་རེ་བར་བ་ཅིག་རྒྱ་མི་ཆོག་ཅིག་ཧུར་འདི་འདྲའི་མི་འདྲ་ལག་པ་བཅད་འདྲ་དང་རྐང་པ་བཅད་པ་འོ་འདྲའི་གནས་ཚུལ་བྱུང་བ་རེད། ཁོང་ཚོས་དེ་ཆུད་དེ་ཡང་ངོ་བོ་སྐྱབས་བཅད་ཨ་ནི་ཁོང་ཚོ་རྒྱལ་ཁ་ཆེན་པོ་ཐོབ་ད་ཅིག་དྲག་ཆས་ཉེན་རྟོག་དམག་ཁང་ལས་ད་བི་ཀི་མ་འཛིན་ཁ་ཆེན་ད་ཡི་གེ་སླེབས་ཙམ་པ་ཨ་ནི་དམག་མི་ཅིག་མེ་མདའ་བག་པ་ཅིག་བརྒྱབ་བྱ་དུས་ཙམ་པ་ཡ་ཞི་བོ་སྐྱབས་བཅད་ཨ་ནི།

ཕལ་ཆེར་རེད། རེད་ད། སྙེ་མོ་གི་དོན་རྐྱེན་འདི་ལ་ད་འདིའི་སྐོར་ནས་ད་ལྟ་ན་ད་རྒྱལ་སྤྱི་ཁང་ནས་རྩོམ་ཡིག་མང་པོ་བྲིས་ཡོད་རེད། ཨ་ནི་རྩོམ་ཡིག་ཁ་ཤས་ཀྱི་ནང་ལ། ཨ་ནི་ད་སྙེ་མོ་གི་དོན་རྐྱེན་དེ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་གི་རྗེས་ལ། ཨ་ནི་བོད་ཀྱི་གྱེན་ལངས་རྒྱ་ནག་གཞུང་ལ་ངོ་རྒོལ་བྱེད་ཀྱི་གྱེན་ལངས་ཐེངས་གཉིས་པ་ཡིན་ཟེར་ཡ་དང། དེ་བཞིན་ད་བར་དེ་ནི་སྙེ་མོ་གི་དོན་རྐྱེན་དེ་བོད་རང་བཙན་གྱི་ལས་འགུལ་ཡིན་ཟེར་ཡ་དང། འོ་ད་དེ་འདྲའི་ངོས་འཛིན་བྱེད་སྟངས་ཁ་ཤས་ཅིག་འདུག་དེ་འདི་གང་ད། Goldstein གྱིས་བྲིས་རྒྱུ་གི་དེབ་འདིའི་ནང་ལ།

གོང་དུ་ང་ཡིས་བཅར་འདྲི་ཞུ་ས་ནི་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱི་རྒྱལ་མཚན་ཚེ་རིང་ལགས་ཡིན། རྣམ་པ་ཚོས་ང་ཚོའི་དཔེ་ཀློག་ལེ་ཚན་ལ་གསན་པར་ཐུགས་རྗེ་ཆེ།